དམིགས་བསལ། གྲངས་ཀྱི་ལོག་རྒྱུ་གང་དེ་ལས་ལོག་རུང་བ། ཐོབ་པ་དང་མ་ཐོབ་པ་གཞག་ས་ཀྱི་ཆོས་དེ་ལ་ཐོབ་བྱའི་ཆོས་རྒྱུད་བསྡུས་པ་དེ་དགོས་སོ། དེ་རྒྱུད་བསྡུས་པས་ཆོག་གི་རེད་པས་ན་མ་ཆོག་ས་དེ་གཉིས་པོ་དེ་བཞག་དུ་བྱ། དམིགས་བསལ་ལ་དེ་ནི་འགོག་པ་གཉིས་བཞག་འོ་ད་དུ་ཟུག་ར། འོ་ཉིད་ཀྱིས།

ཐོབ་འགྱུར་གྱི་ཐོབ་པ་དེ། མ་འོངས་པ་ཞེས་དུ་བྱ། ད་མ་འོངས་པ་ལས་ཐ་ན་ཡིན་པར་ཐལ། སོ་ཐར་སྡོམ་པ་མ་འོངས་པ་དེ་ལ་ནི་རང་ལྟོས་སུ་བྱས་ན་ད་ལྟའི་མཚན་ཉིད་ཀྱི་ཐོབ་པ་ཞིག་ཅེས། རང་ལྟོས་རང་དང་དུས་མཉམ་དུ་ཡོད་མཁན་དེ་ལ་ནི་ད་ལྟ་བ་བྱས་ཡང་རང་ཉིད་ཀྱི་རྗེས་ལ་ཡོད་མཁན་དེ་ལ་ད་མ་འོངས་པ་སྟེ་ཨ་ལས་དེ་འདྲའི་རྗེས་ལོགས་སུ་ཅི་དེ་འདྲ་རེད།

དེ་ནས་རྣམ་པ་གསུམ་གསུམ་ག་རེ་རེ་ལ་ཡང་དེ་གསུམ་གསུམ་ཡོད། སོ་ཐར་སྡོམ་པ་འདས་པ་དེ་ལ་ཐོབ་པ་འདས་པ་ད་ལྟ་བ་མ་འོངས་པ་གསུམ་བྱས་སོ་ཐར་སྡོམ་པ་ད་ལྟ་བ་དེ་ལ་ཐོབ་པ་འདས་པ་ད་ལྟ་བ་མ་འོངས་པ་གསུམ་བྱས་སོ་ཐར་སྡོམ་པ་མ་འོངས་པ་དེ་ལ་ཐོབ་པ་འདས་པ་ད་ལྟ་བ་མ་འོངས་པ་གསུམ་བྱས་འོ་ཐུགས་ཀྱི། དེ་ནས་དགུ་དགུ་རེད་གསུངས་ཨོ་དེ་ལ་ཐོབ་པ་མུ་དགུ་ཟེར་བ་ཅིག་ལ་མིང་བཏགས་དུས་སྒང་ལ་ཐོབ་པ་མུ་དགུ་ཟེར་གི་རེད། ད་འདི་ལ་དཔྱད་པ་མང་པོ་བྱས་ཨ་ནི། བི་ཀའི། ཐོབ་པ་ཟེར་མཁན་ཅིག་ད་ཁས། གྲུབ་མཐའ་གོང་མའི་ལུགས་ལ་ཁས་མི་ལེན་པ་རེད་བ། བྱེ་བྲག་སྨྲ་བས་བཞག་བཞག་པ་ཅིག་རེད་མ་གཏོགས། དེ་ལ་དེ་ནི། ཁྱིམ་གྱི་རྟགས་གསལ་ཅིག་བཏང་ན་ད་དེ། ཐོབ་པ་ཟེར་མཁན་ཅིག་ནི་དེ་ནི། མི་འཐད་པའི་རྒྱུ་མཚན་དེ་ནི་དུ་བྱས་ན། བྱེ་བྲག་སྨྲ་བས་སངས་རྒྱས་སངས་རྒྱས་ཀྱི་ལུང་ལ་དེ་ནི་ཁུངས་གཏུགས་ནས་ཨ་ནི། ཐོབ་པ་ཡོད་སྟངས་སངས་རྒྱས་ཀྱིས་གསུངས་བཞག། སངས་རྒྱས་ཀྱི། ལུང་ལ་ཁུངས་གཏུགས་ནས་བཞག་པ་རེད་བ།

ཐོབ་བྱའི་ཆོས་ཁོ་རང་འདོད་པར་གཏོགས་པ་ཡིན་ན་དེའི་ཐོབ་པ་དེའང་འདོད་པར་གཏོགས་པ་ཡིན། ཐོབ་བྱའི་ཆོས་དེ་གཟུགས་སུ་གཏོགས་པ་ཡིན་ན། ཐོབ་པ་དེའང་གཟུགས་སུ་གཏོགས་པ་ཡིན། ཐོབ་བྱའི་ཆོས་དེ་གཟུགས་མེད་ལ་གཏོགས་པ་ཡིན་ན་དེའི་ཐོབ་པ་དེའང་གཟུགས་མེད་ལ་གཏོགས་པ་ཡིན། འོ་དེ་གསུང་གི་ཡོད་རེད། དེར་གཏོགས་རྣམས་ཀྱི་རང་ཁམས་པ་དེར་གཏོགས་རྣམས་ཀྱི་ག་རེ་ཟེར་ན། ཐོབ་བྱའི་ཆོས་དེ་ཁམས་ག་པར་གཏོགས་ཀྱི་འདུག་ན། ཨ་ནི། དེའི་ཐོབ་པ་དེ་ཡང་རང་རང་གི་ཁམས་དེར་གཏོགས་པ་ཡིན། དེར་གཏོགས་རྣམས་ཀྱི་རང་ཁམས་པ་ཟེར། དེ་འདྲ་འགྲེལ་དགོས་འདུག་བ། དེར་གཏོགས་རྣམས་ཀྱི་རང་ཁམས་པ་ཟེར། མ་གཏོགས་རྣམས་ཀྱི་རྣམ་པ་བཞི་ཟེར། མ་གཏོགས་རྣམས་ཀྱི་རྣམ་པ་བཞི་ཟེར། ད་ཐོབ་བྱའི་ཆོས་ཁོ་རང་ཁམས་གསུམ་གང་རུང་དུ་མ་གཏོགས་མཁན་མ་གཏོགས་མཁན་དེ་འདྲ་ཡིན་ན། དེའི་ཐོབ་པ་དེ་ག་རེ་ཟེར་ན་ཐོབ་པ་དེ་ལ་རྣམ་པ་བཞི་ཡོད།

དེ་ནས་མི་སློབ་པར་གཏོགས་པ་ཡང་ཡོད་ཟེར་བ་དེ་ཐོབ་པ་དེ་འདུས་བྱས་ཡིན་པ་རེད་དཔེར་ན། སོ་སོར་བརྟགས་འགོག་ཁོ་རང། སློབ་པར་གཏོགས་པ་ཡང་མ་རེད་མི་སློབ་པར་གཏོགས་པ་ཡང་མ་རེད་བ། ཅི་ལྟར་ནས་ཨ་ནི། དེ་གའི་ད་གར་སོང་འདུས་མ་བྱས་རེད་བ། དེའི་ཐོབ་པ་དེ་ལ་སློབ་པར་གཏོགས་པ་ཡང་ཡོད་མི་སློབ་པར་གཏོགས་པ་ཡང་ཡོད། ཨ་ནི། དེ་ནས་བར་ཤོག་རེད། སྒོ་ལྔ་པོའི་རྒྱུད་ཀྱི་དཔེར་ན། སོ་སོར་བརྟགས་འགོག་ཐོབ་པ་དེ་ཡིན་ན།